ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀས་བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་དེ་ལ་མང་མོས་རྒྱབ་སྐྱོར་གྱིས་གཏན་འབེབས་གནང་བའི་གནས་ཚུལ་དང། བཞུགས་སྒར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་གཞུང་འབྲེལ་གྱི་མཛད་སྒོ་ཚོགས་པའི་གནས་ཚུལ་དང། ད་ག་ནང་བཞིན། Google དྲ་རྒྱའི་སྐོར་གྱི་གནས་ཚུལ་སོགས་ཞུ་རྒྱུ་ཡོད་པས་རྣམ་པ་ཚོས་རིམ་པས་གཟིགས་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀས་བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་དེ་ལ་མང་མོས་རྒྱབ་སྐྱོར་གྱིས་གཏན་འབེབས་གནང་བའི་གནས་ཚུལ་དང། གནས་ཚུལ་དེ་ཐོག་མར་གཟིགས་རོགས་གནང། and other officials, journalists and other citizens to Tibetan areas དེ་རིང་ཐོག་མར་གནས་ཚུལ་གལ་ཆེན་ཞིག་ཞུ་རྒྱུར་ཨ་མི་རི་ཀའི་གྲོས་ཚོགས་ཀྱིས་བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་དེ་ལ་མང་མོས་རྒྱབ་སྐྱོར་གནང་ཡོད་པ་རེད། འདི་ག་རྒྱལ་ས་ཝོ་ཤིང་ཀྲན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བ་དེའི་ནང་ལ་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་གི་ཉིན་མོར་ཨ་མི་རི་ཀའི་གྲོས་ཚོགས་གོང་མས་བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་དེར་ཨ་མི་རི་ཀའི་གྲོས་ཚོགས་གོང་མས་མང་མོས་རྒྱབ་སྐྱོར་གནང་ཡོད་པ་འདི་ནི་བོད་ཀྱི་ནང་ལ་ལོ་ངོ་བཅུ་ཕྲག་མང་པོའི་དུས་རིང་ལ་རྒྱ་ནག་གི་བཙན་གནོན་གྱི་གནས་སྟངས་འདིའི་ཐོག་ལ་ཐུགས་ཁུར་ཆེ་བཞེས་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་རྣམས་དང་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་བ་ཐེ་བའི་ཨ་མི་རི་ཀའི་མི་སེར་ཚོ་ལ་རྒྱལ་ཁ་ཆེན་པོ་ཞིག་རེད་ཅེས་གསུངས་ཡོད་པ་རེད། བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་འདི་ཐོག་མར་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇིམ་མེག་གྷ་ཝན་དང་རན་ཏི་ཧོལ་ཏྲར་རྣམ་གཉིས་ཀྱིས་གྲོས་ཚོགས་འོག་མའི་ནང་ལ་ངོ་སྤྲོད་གནང་ཡོད་པ་འདི་ནི་རྒྱ་ནག་གིས་ཨ་མི་རི་ཀའི་གསར་འགོད་པ་དང། ཕྱི་འབྲེལ་མི་སྣ་དེ་བཞིན་ཨ་མི་རི་ཀའི་མི་སེར་རྣམས་བོད་ཀྱི་ནང་ལ་འགྲོ་རྒྱུར་བཀག་འགོག་བྱེད་ཀྱི་ཡོད་པའི་གནད་དོན་དེ་ཐག་གཅོད་བྱེད་རྒྱུར་དམིགས་པ་ཞིག་རེད། བོད་ཀྱི་ནང་ལ་འགྲོ་འོང་འདྲ་མཉམ་གྱི་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་ལ་མང་མོས་རྒྱབ་སྐྱོར་ཐོབ་ཟིན་པའི་རྗེས་སུ། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོ་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་སྤྱི་མོས་རྒྱབ་སྐྱོར་གནང་ཡོད་པ་དང། དེ་ནས་ད་རེས་གྲོས་ཚོགས་གོང་མའི་ནང་ལ་ཁྲིམས་འཆར་དེ་ངོ་སྤྲོད་གནང་མཁན་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Marco Rubio ཡིས་ཁྲིམས་འཆར་འདི་ནི་ཕན་ཚུན་འདྲ་མཉམ་གྱི་རྩ་དོན་གཞིར་འཛིན་པའི་ཁྲིམས་འཆར་གལ་ཆེན་ཞིག་ཡིན་པ་འདིས་ཨ་མི་རི་ཀ་དང་རྒྱ་ནག་གི་དབར་འབྲེལ་ལམ་གྱི་ནང་ལ་རྒྱུན་རིང་འདྲ་མཉམ་མེད་པའི་སྐྱོན་ཆ་དེ་སེལ་ཐབས་སུ་དམིགས་པ་ཞིག་རེད་ཅེས་གསུངས་ཡོད་པ་རེད།

ནོ་སྦེལ་གཟེངས་རྟགས་ལྷན་ཚོགས་ཀྱིས་འཛམ་གླིང་གི་ནང་ལ་དྲང་བདེན་དང་རང་དབང་གི་རྩ་དོན་གྱི་དོན་དུ་ཕུལ་བྱུང་དབུ་ཁྲིད་ཀྱི་བྱས་རྗེས་ཅན་ལ་ཆེ་བསྟོད་ངོས་འཛིན་གྱི་སྙན་གྲགས་ཅན་གྱི་བྱ་དགའ་སྟེ། ནོ་སྦེལ་ཞི་བདེའི་གཟེངས་རྟགས་ཞེས་པ་དེ་ལོ་ལྟར་འབུལ་སྲོལ་ཡོད་པ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་རང་དབང་གི་རེ་འདུན་བསྒྲུབ་རྒྱུར་འཚེ་མེད་ཞི་བའི་ཐབས་ལམ་ཕྱག་བཞེས་གནང་བའི་མཛད་རྗེས་ལ་ཆེ་བསྟོད་མཚོན་ཆེད་ནོ་སྦེལ་ཞི་བདེའི་གཟེངས་རྟགས་འདི་འབུལ་བཞེས་གནང་ཡོད་པ་རེད།

དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་བཤད་ཀྱི་ནང་ལ་མགོན་པོ་མཆོག་ལ་གཟེངས་རྟགས་དེ་འབུལ་བཞེས་གནང་བ་འདི་ཡིས་བོད་མི་མང་གིས་དྲང་བདེན་གྱི་འཐབ་རྩོད་བྱས་པ་འདི་ལ་འཛམ་གླིང་མི་མང་གི་རྒྱབ་སྐྱོར་ཡོད་པའི་རྣམ་པ་གསལ་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། ཨ་ནི་ད་རེས་ཡང་འདྲ་གནས་ཚུལ་འདི་བོད་མི་མང་གིས་དྲང་བདེན་གྱི་འཐབ་རྩོད་བྱས་པ་དེ་དང་དངོས་གནས་རང་ཅིག་འཛམ་གླིང་མི་མང་གི་ཐོག་ནས་རྒྱབ་སྐྱོར་ཡོད་བསྡད་པའི་རྣམ་པ་གསལ་པོ་ཞིག་མཚོན་བསྡད་པ་དེ་འདྲ་ཞིག་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཞིག་དངོས་གནས་རང། ད་དུང་ཡིན་ན་ཡང། ང་རང་ཚོ་ལ་ཡ། ལོ་རྒྱུས་ཀྱི་ཐོག་ནས་ཡོད་བསྡད་པའི་ཐོབ་ཐང། བདེན་པ་མཐའ་གསལ། མགྱོགས་མྱུར་ཡོང་ཐུབ་ཡག་གི་རེ་བ་དང་སྨོན་ལམ་ཡོད་ལ་འདི་འདྲ་ཡོང་ཡག་གི་ཆེད་དུ་ང་རའི་ངོས་ནས་ད་ལྟ་ཕན་ཆད། གང་ཡོང་ཅི་ཡོང་བྱས་པ་ནང་བཞིན་བྱས་ནས་མ་འོངས་པ་ལ་ཡིན་ན་ཡང། བདེན་པའི་མཐའ། གསལ་ནས་དངོས་གནས་དྲང་གནས་ཀྱི། འཛམ་བུ་གླིང་ཧྲིལ་མོ་འདི་སྒང་ལ་དངོས་གནས་ཅིག་ད། ཞི་བདེ་ཅིག་དང། གཅིག་གིས་གཅིག་ལ་ཡང་མཛའ་སེམས་ཡོད་བསྡད་པ་ཞིག་དང་གཅིག་གིས་གཅིག་ལ་ཡང་རོགས་རམ་བྱེད་རེས་བྱས་ཡོད་བསྡད་པ་དེ་འདྲ་ཞིག་གི་དང་ད་ཅིག་བདེ་སྐྱིད་ཀྱི་ཉི་མ་དང་ལྡན་པའི་འཛམ་བུ་གླིང་ཅིག་བྱུང་ན་བསམ་པའི་སྨོན་ལམ་རྒྱག་གི་ཡོད་ལ་འབད་བརྩོན་ད་ག་རང་བྱེད་ཡག་ཡིན།
ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྒྱལ་སྤྱིའི་ནང་ལ་སྙན་གྲགས་ཅན་གྱི་ནོ་བེལ་ཞི་བདེའི་གཟེངས་རྟགས་དེ་འབུལ་བཞེས་གནང་བའི་རྗེས་སུ་བོད་དང་བོད་མིའི་རང་དབང་བསྐྱར་གསོའི་འཐབ་རྩོད་ཀྱི་ལས་འགུལ་འདི་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་མངོན་གསལ་གཟེངས་སུ་ཐོན་པ་དང་ཕྱོགས་ཡོངས་ནས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གྱི་དུས་རབས་གལ་ཆེན་ཞིག་འགོ་འཛུགས་བྱས་པ་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གང་ཉིད་ཀྱི་དབུ་ཁྲིད་མཛད་འཕྲིན་གྱི་ནུས་སྟོབས་དང་གཟི་བརྗིད་ཡིན་པ་གདོན་མི་ཟ་བས། འཛམ་གླིང་ཡོངས་ཁྱབ་ཀྱི་ནང་ལ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཡོངས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བོད་བསྟན་སྲིད་ཀྱི་སླད་ལ་འཛམ་གླིང་གི་ནང་ལ་རླབས་ཆེན་མཛད་འཕྲིན་ཁག་ལ་བཀའ་དྲིན་རྗེས་དྲན་ཞུ་བཞིན་དུ་ནོ་བྷེལ་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་འདི་དགའ་སྤྲོའི་རྣམ་པ་ལྡན་པའི་སྒོ་ནས་སྲུང་བརྩི་ཞུས་ཡོད་པ་རེད། དེ་དང་ཕྱོགས་མཚུངས་བཞུགས་སྒར་རྡ་རམ་ས་ལའི་ནང་ལ་ཕྱི་ཚེས་བཅུའི་ཉིན་མོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་སྟེ་ལོ་ངོ་ཉི་ཤུ་རྩ་དགུ་འཁོར་བའི་དུས་དྲན་གྱི་དགའ་སྟོན་དུ་གཞུང་འབྲེལ་གྱི་མཛད་སྒོའི་ཐོག་ལ་སྲིད་སྐྱོང་དང་སྤྱི་འཐུས་ཀྱི་ཚོགས་གཙོ་རྣམ་པ། དེ་བཞིན་དམིགས་བསལ་སྐུ་མགྲོན་རྣམ་པ་ཚོས་གསུང་བཤད་གནང་བའི་གནས་ཚུལ་ཕྱོགས་བསྡུས་བྱས་པ་དེ། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ལགས་ཀྱིས་བཞུགས་སྒར་ནས་བཏང་པའི་གནས་ཚུལ་གཟིགས་རོགས་གནང།

དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་ཕྱི་ནང་གི་སྐུ་མགྲོན་དེ་བཞིན་མི་མང་བརྒྱ་ཕྲག་ཁ་ཤས་ལྷན་འཛོམས་སར། སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་མཆོག་རྣམ་པ་གཉིས་ཀས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་ཧྲིལ་པོའི་མཛད་རྗེས་ལ་བརྟེན་ནས་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པ་ཞིག་དང། ལོ་ངོ་དེ་དག་རྗེས་ད་ལྟ་ཡང་མགོན་པོ་གང་ཉིད་ཀྱིས་སེམས་ཅན་གྱི་འགྲོ་དོན་ཁོ་ནའི་ཆེད་མཛད་པ་རྒྱ་ཆེ་སྐྱོང་བཞིན་ཡོད་པ་དག་ལུང་འདྲེན་གྱིས། མགོན་པོ་གང་ཉིད་ཀྱི་གདུལ་བྱ་བོད་མི་ཚོས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་གསུང་ཅི་སྒྲུབ་ཞུ་རྒྱུ་དེ་གལ་ཆེ་ཡིན་སྐོར་གསུངས་ཤིང།
བོད་ཨ་མདོ་ཁུལ་ནས་ད་གྲོང་གསེབ་ཟེར་ནའི་རེད་ས་ཆ་ཆུང་ཆུང་ཅིག་སྟག་འཚེར་ནས་འཁྲུངས་བཞག་པའི་གི་བུ་ཕྲུག་ཅིག་ད་འཛམ་གླིང་ནང་ལ་ཨ་ནི་མཚན་སྙན་གྲགས་ཆགས་པ་བརྟེན་ལོ་བདུན་ཅུ་ལྷག་རིང་བོད་དོན་དང་བོད་རྩ་དོན་ཆེད་དུ་སྐུ་ལས་བསྐྱོན་པ་ལ་བཀའ་དྲིན་ལ་བརྟེན་ནས་ད་ལྟ་ཡིན་པ་ཡིན་ནའི་ང་ཚོ་ཚང་མ་མགོ་བཀྱགས་བྱེད་ཐུབ་པ་འདི་ཁོང་གི་བཀའ་དྲིན་ལ་བརྟེན་ནས་བྱུང་བཞག་པ་ཅིག་རེད། གཞན་ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་མཆོག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ངོས་ནས་ཀྱང་བོད་ནང་གི་གནས་སྟངས་ཛ་དྲག་ཅན་དེར་གཞིགས་པའི་ཐོག་བོད་ཀྱི་བདེན་མཐའ་གསལ་ཐབས་དང་བོད་དོན་ཐོག་རྒྱབ་སྐྱོར་སྔར་ལྷག་ཐོབ་ཐབས་ཆེད་རྒྱལ་སྤྱི་དང་རྒྱ་གར་གཞུང་དང་གྲོས་ཚོགས་སོགས་པའི་ནང་ཞུ་གཏུག་གི་ལས་འགུལ་རིམ་པས་སྤེལ་བ་དག་ལ་རྒྱབ་སྐྱོར་གང་འཚམ་ཐོབ་ཡོད་པ་རྣམས་བོད་མི་ཚོས་མཁྱེན་རྟོགས་སླད་གསུངས་སོང་ལ། ྋགོང་ས་མཆོག་སྐུ་ཚེ་རིང་དུ་བཞུགས་ཕྱིར་སྤྱི་སྒེར་སྒྲིག་འཛུགས་དང་ཚོགས་སྡེ་ཁག་བཅས་ནས་མཇལ་ཞུ་སོགས་འབྲེལ་ཡོད་ཚང་མས་སྔར་ལས་ཉུང་འཕྲི་ཡོང་ཐབས་ཀྱི་དགོངས་བཞེས་གནང་དགོས་པ་གལ་ཆེ་དང་དེ་བཞིན་ཉེ་ཆར་བོད་མི་མང་སྤྱི་འཐུས་རྒྱུན་ལས་ནས་དཔལ་ལྡན་དགའ་ལྡན་ཕོ་བྲང་བརྒྱུད་སྙན་སེང་གིས་སྐུ་ངལ་མང་ཙམ་གསོ་ཐབས་ཡོང་བ་བཅས། གསོལ་འདེབས་སྙན་སྐུལ་ཞུས་ཡོད་པས་འབྲེལ་ཡོད་ཚང་མས་ཕྱག་བསྟར་མཇུག་སྐྱོང་གནང་དགོས་པའི་འབོད་སྐུལ་བསྐྱར་ནན་ཞུ་རྒྱུ་ཡིན། དེ་རིང་གི་མཛད་སྒོའི་སར་གཞན་ཡང་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་ཇེ་སིང་མང་ཀོ་ཏི་ཡཱ་ལགས་ནས་ཀྱང་གསུང་བཤད་གནང་སོང་ལ་བཞུགས་སྒར་གཡས་གཡོན་སློབ་གྲྭ་ཁག་གི་སློབ་མ་ཚོས་དགའ་སྟོན་གྱི་ཉིན་མོ་དང་འབྲེལ་ནས་གཞས་སྣ་འཁྲབ་སྟོན་སོགས་ཀྱང་གནང་སོང། བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།

ཆོས་ཀྱི་རྒྱལ་མཚན་གྱིས་སྤྱི་ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན་ལ་རྔ་བ་རྫོང་ཐོག་གི་ཉེན་རྟོག་ལས་ཁུངས་ཀྱི་སྒོ་འགྲམ་དང་ཐག་ཉེ་ས་ལ་སྐུ་ལུས་མེ་ལ་བསྒྲོན་སོང། རྒྱལ་བ་བསྟན་འཛིན་རྒྱ་མཚོ་སྐུ་ཚེ་ཁྲི་ལོ་ནས་ཁྲི་ལོར་ཤོག་བོད་ཀྱི་བདེན་མཐའ་སེལ་དགོས་ཞེས་འབོད་སྒྲ་བསྒྲགས་སོང་ཞེས་བཀོད་འདུག་དེ་ནས་རིམ་བཞིན་གནས་ཚུལ་འབྱུང་ཁུངས་ཀྱིས་བརྗོད་ན་རང་སྲེག་ངོ་རྒོལ་བ་ནི་རྔ་བ་ཀིརྟི་དགོན་གྱི་སྔོན་འགྲོའི་ནང་བསྟན་སློབ་གྲྭ་ནས་སློབ་མཐར་ཕྱིན་པའི་དགེ་འདུན་པ་ཟུར་པ་ཞིག་ཡིན་པ་དང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་སྐྱ་སར་བབས་པ་རེད་འདུག་ཁོང་གི་གྲྭ་མིང་ལ་ཆོས་ཀྱི་རྒྱལ་མཚན་ཟེར་བ་དང་སྐྱ་སར་བབས་པའི་རྗེས་སུ་འབྲུག་ཁོ་ཞེས་འབོད་བཞིན་འདུག་ཁོ་བ་རྔ་བ་ཆོས་རྗེ་མ་ཡུལ་ཚོའི་སོ་རུ་མ་སྡེ་བ་ནས་ཡིན་པ་རེད་འདུག་ཅེས་གནས་ཚུལ་ཞིབ་ཕྲ་ངོ་སྤྲོད་གནང་སོང། ཚེས་བཅུ་སྟེ་གཟའ་ཟླ་བའི་ཉིན་ལ་བསྐྱར་དུ་གནས་ཚུལ་ཡོང་ཁུངས་ཤིག་གིས་བརྗོད་ན་རང་སྲེག་ངོ་རྒོལ་བ་ཁོང་ད་དུང་དབུགས་ཆད་མེད་ཅེས་བརྗོད་པ་ལས་དེའི་རྗེས་གནས་ཚུལ་ཡོང་ཁུངས་ལ་འབྲེལ་བ་བྱ་ཐབས་མེད་པར་གྱུར་པས་ད་ལྟའི་ཆར་འདི་ག་རླུང་འཕྲིན་ཁང་གིས་ཁོང་རྒྱ་ནག་གཞུང་གི་སྨན་ཁང་དུ་ཡོད་པའམ་ཡང་ན་ནང་མི་ཚོས་བདག་སྐྱོང་བྱེད་བཞིན་ཡོད་མེད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་མུ་མཐུད་ནས་རྩད་གཅོད་བྱེད་བཞིན་པ་གི་སྒང་ཡིན། གནས་ཚུལ་འདི་ཐོག་མ་ཕྱི་ལ་ཐོན་པའི་སྐབས་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་འདི་ཁུངས་ཐུབ་ཡིན་མིན་ལ་བརྟག་དཔྱད་དང་གནས་ཚུལ་ཡོང་ཁུངས་འཛོམས་པོ་ཡོང་བ་ལ་འབད་བརྩོན་བྱས་ཀྱང་ལོ་ཤས་གོང་ནས་བོད་ནང་དུ་གནས་ཚུལ་ཕྱི་བསྒྲགས་བྱེད་མཁན་རེད་ཅེས་དམིགས་བསལ་བཙོན་འཇུག་ཁྲིམས་ཐག་བཅད་པ་སོགས་ཀྱིས་བོད་མི་ཚོར་འཇིགས་སྣང་བསླངས་ཡོད་པ་དང་མང་ཚོགས་ཁྲོད་དུ་དཔལ་འབྱོར་དང་འཚོ་བའི་མཐུན་རྐྱེན་བསྐྲུན་ཏེ་བྱ་ར་སོ་ལྟ་བྱེད་མཁན་ཇེ་མང་དུ་བཏང་ཡོད་པས་བོད་མི་ནང་ཁུལ་ལ་དོགས་ཟོན་བྱ་རྒྱུ་དང་ཡིད་ཆེས་མེད་པའི་གནས་སྟངས་བྱུང་བཞིན་པ་རེད། ད་ལྟ་ཕྱོགས་གཅིག་ནས་བརྒྱུད་ལམ་ཁག་ཏུ་འབྲེལ་བ་སྔར་ལས་ཇེ་མང་དུ་གྱུར་ཡོད་ན་ཡང། བོད་ནང་གི་གནས་སྟངས་ངོ་མའི་སྐོར་ནས་སྐད་ཆ་བཤད་མཁན་ཇེ་ཉུང་དུ་སོང་ཡོད་པ་རེད། གཞན་ཡང་རྒྱ་ནག་གཞུང་གིས་བོད་ནང་ལ་འཛིན་པའི་སྲིད་བྱུས་ལ་ངོ་རྒོལ་བྱེད་པའི་ཆེད་དུ་རང་སྲེག་ངོ་རྒོལ་གནང་མཁན་ཚོ་ནི་སེམས་པ་ཐང་པོ་མེད་པ་དང་ནང་མི་འཆམ་པོ་མེད་པ། བཟའ་ཚང་ཁ་འཐོར་བ། ཡང་ན་ནང་འཛིང་བྱས་པ་སོགས་རེད་ཅེས་རྒྱ་ནག་གཞུང་གིས་རྒྱུ་མཚན་ཅི་རིགས་བགྲངས་ཏེ་གཞི་རྒྱ་ཆེ་བའི་རང་སྲེག་ངོ་རྒོལ་བ་རྣམས་ཀྱི་དགོས་འདུན་གྱི་ཁ་ཕྱོགས་བསྒྱུར་ཐབས་བྱེད་བཞིན་ཡོད་པ་རེད། ཐེངས་འདིར་རང་སྲེག་ངོ་རྒོལ་གནང་མཁན་ཆོས་ཀྱི་རྒྱལ་མཚན་ནམ་འབྲུག་ཁོ་ནི་ད་ལོ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་བོད་ཁུལ་དུ་རང་སྲེག་ངོ་རྒོལ་གནང་མཁན་གསུམ་པ་དེ་ཡིན་པ་དང་སྤྱི་ལོ་ཉིས་སྟོང་དགུ་ལོར་བོད་མདོ་སྨད་རྔ་བའི་ཕྱོགས་སུ་རྒྱ་ནག་གཞུང་ལ་རང་སྲེག་ངོ་རྒོལ་འགོ་བརྩམས་པ་ནས་ད་ལྟའི་བར་བོད་ནང་གི་རང་སྲེག་ངོ་རྒོལ་བ་བོད་མི་བརྒྱ་དང་ལྔ་བཅུ་ང་ལྔ་བ་དེ་ཆགས་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་ལ་མཛད་འཕྲིན་རིམ་པ་ཞིག་བསྐྱངས་གནང་པའི་སྐབས་ལ་འཛམ་གླིང་གི་ཞི་བདེ་བསྐྲུན་རྒྱུར་རྒྱ་གར་ལ་ནུས་པ་དང་གོ་སྐབས་གཉིས་ཀ་ཡོད་ཅེས་གསུངས་པ་དང་དེ་ག་ནང་བཞིན་བྱམས་བརྩེ་གཞི་རྩར་འཛིན་ཏེ་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་གོང་འཕེལ་གཏོང་ཐབས་ཤིག་གི་སྐོར་ལ་བཀའ་སློབ་གནང་ཡོད་པའི་སྐོར་ལ་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་ནོར་བཟང་ལགས་ཀྱིས་ལྡི་ལི་ནས་བཏང་པའི་གནས་ཚུལ་དུ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁེ་ཉིན་ཕྱི་ཚེས་བཅུ་དང། དེ་བཞིན་ཚེས་བརྒྱད་དང་བདུན་སོ་སོར་འདི་ག་རྒྱལ་ས་ལྡི་ལི་ནང་གི་རྒྱ་གར་བ་ཤེས་ལྡན་གནད་ཡོད་མི་སྣའི་ཚོགས་འདུ་དང་མཛད་སྒོར་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཏེ་མང་ཚོགས་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་དང་བླང་དོར་བཀའ་སློབ་བཀའ་དྲིན་བསྩལ་ཡོད་པ་རེད། དེ་ཡང་བདུན་ཕྲག་འདིའི་རེས་གཟའ་ཟླ་བའི་སྔ་དྲོ། རྒྱ་གར་གྱི་གསར་ཁང་གྲགས་ཅན The Economic Times ལས་ཁང་གིས་ཇི་ལྟར་གསོལ་བ་བཏབ་པ་བཞིན་མགོན་པོ་གང་ཉིད་མཆོག ITC Maurya སྐར་མ་ལྔ་ཅན་གྱི་གསོལ་མགྲོན་ཁང་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་ནས་རྒྱ་གར་ནང་གི་ཚོང་ལས་སྡེ་ཁག་ཅིག་གི་འགོ་ཁྲིད་དང་འགན་འཛིན་བགྲེས་པ་བརྒྱ་སྐོར་ཙམ་ཞིག་ལ་བྱམས་བརྩེ་གཞི་རྩར་གྱུར་བའི་མིའི་གཅིག་གྱུར་གྱི་འདུ་ཤེས་ཀྱི་གལ་གནད་སོགས་ཀྱི་སྐོར་ལ་བཀའ་སློབ་བསྩལ་ཡོད་པ་རེད།
I think in business field also there's a more compassionate feeling. སྐབས་དེར་མགོན་པོ་གང་ཉིད་མཆོག་གིས་ང་ཚོས་དངོས་ཡོད་གནས་ཚུལ་དང་ཚན་རིག་གི་གྲུབ་དོན་སོགས་ལས་མིའི་ལྷན་སྐྱེས་ཀྱི་རང་བཞིན་ནི་བྱམས་བརྩེ་ལྡན་པ་དང་འགྲོ་བ་མི་ཞིག་ཡིན་ཕྱིན། གཞན་ལ་མ་བརྟེན་པར་རང་ཉིད་སྤྱི་ཚོགས་ནང་དུ་འཚོ་དཀའ་བར་གྱུར་ཡོད་པ་མ་ཟད། ལྷག་པར་དུ་འཛམ་གླིང་འདིའི་ནང་མི་རྣམས་ལ་འཕྲད་བཞིན་པའི་དཀའ་ངལ་མང་ཆེ་བ་ནི། མི་རང་ཉིད་ཀྱིས་བཟོས་བཞག་པ་ཤ་སྟག་དང་དེ་ཡང་མཐར་གཏུགས་ན་རང་གཞན་གྲོགས་སུ་མོ་ལ་ཕུ་ནུ་མིང་སྲིང་གི་འདུ་ཤེས་བྲལ་ནས་ཕྱོགས་བཞག་པ་དང་བྱམས་པ་དང་བརྩེ་བ་མེད་པའི་རྐྱེན་གྱིས་ཡིན་སྟབས་ཚོང་དང་ལས་དོན་ག་འདྲ་ཞིག་གཉེར་རུང་མི་གཞན་ཕན་ཚུན་དབར་ལ་བདེ་སྐྱིད་ཀྱི་རྩ་བ། བྱམས་བརྩེ་གཞི་རྩར་གྱུར་བའི་མིའི་གཅིག་གྱུར་གྱི་འདུ་ཤེས་ནི་ཧ་ཅང་གི་དགོས་གལ་ཡིན་པའི་བཀའ་སློབ་སྩལ་ཡོད། Our main sort of nature is more compassionate. ལྷག་པར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་གར་ཕེབས་པའི་རྒྱ་གར་བ་ཤེས་ལྡན་མགོ་ཁྲིད་རྣམས་ལ། རང་གི་ལོ་ངོ་སྟོང་ཕྲག་རིང་གི་རིན་ཐང་ལྡན་པའི་ཚད་མ་དང་སེམས་ཁམས་རིག་པ། འཚེ་བ་མེད་པའི་སྤྱོད་པ་དང་ཆོས་ལུགས་མཐུན་སྒྲིལ་སོགས། གནའ་བོའི་རིག་གཞུང་ཕུལ་དུ་བྱུང་བ་ཁག་ལ་སློབ་སྦྱོང་བྱས་ནས་བདག་པོ་རྒྱག་རྒྱུ་ཤིན་ཏུ་ནས་གལ་ཆེ་ཡིན་པའི་སྐོར་ལ་བཀའ་གནང་བ་དང། ཡང་སྒོས་ལྷག་པར་ཅན་དུ་རྒྱ་གར་གྱི Secular འམ། ཆོས་དང་དམིགས་བསལ་འབྲེལ་བ་མེད་པའི་བཟང་སྤྱོད་ཀྱི་རིག་གཞུང་དེ་ནི་དེང་གི་འཛམ་གླིང་འདིའི་ནང་ལ་ཧ་ཅང་གི་འབྲེལ་བ་ཆེ་ཞིང་དགོས་མཁོ་ཅན་ཞིག་ཏུ་གྱུར་ཡོད་སྟབས། ཐུན་མོང་མ་ཡིན་པའི་རིག་གཞུང་དེ་དང་པོ་རྒྱ་གར་ནང་དུ་ཤེས་ཡོན་བསླབ་གཞིའི་ངོ་བོའི་ཐོག་ནས་ལག་བསྟར་གོང་འཕེལ་དང་དེ་ནས་རིམ་པས་རྒྱ་ནག་ནང་དུ་དེ་མཚུངས་ཀྱིས་ཡོང་ཐུབ་པ་ཡིན་ན། རྒྱ་དཀར་ནག་གཉིས་ཀྱིས་འཛམ་གླིང་ཞི་བདེའི་ཆེད་དུ་རླབས་ཆེན་གྱི་ཞབས་འདེགས་བསྒྲུབ་ཐུབ་རྒྱུའི་ཐུགས་རེ་གཟིགས་གནང་གི་ཡོད་པའི་བཀའ་སློབ་རྒྱ་ཆེ་མཛད་ཡོད་པ་རེད། སྤྱི་ཟླ་བཅུ་གཉིས་ཀྱི་ཚེས་བརྒྱད་ཀྱི་སྔ་དྲོ་རྒྱ་གར་གཞུང་གི་གནད་ཡོད་ལས་བྱེད་ཟུར་པ་སྐུ་ཞབས Yuvraj Krishan དམ་པའི་ནང་མི་ལྷན་རྒྱས་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ས་ལྡི་ལིའི Siri Fort ཚོམས་ཆེན་དུ་ཕེབས་བསུའི་སྣེ་ལེན་གཟབ་རྒྱས་དང་འབྲེལ་ཏེ་སྐུ་ཞབས Yuvraj Krishan དམ་པའི་རྗེས་དྲན་གྱི་མཛད་སྒོ་དང་པོ་དེ་ཚོགས་ཡོད་པ་རེད། དུས་ཚིགས་དེའི་ཐོག་རྒྱ་གར Jammu Kashmir མངའ་སྡེའི་སྲིད་སྐྱོང་ཟུར་པ་སྐུ་ཞབས NN Vohra མཆོག་དང་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས Salman Khurshid ལགས་སོགས་གཞུང་གི་གནད་ཡོད་དང་ལས་བྱེད་ཟུར་པ། གཞན་ཡང་ཕྱི་ནང་གི་ཤེས་ཡོན་ཅན་སུམ་བརྒྱ་ཙམ་བཅར་འདུག། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གོ་མཚོན་མེད་པའི་ཐོག་ནས་འཛམ་གླིང་ཞི་བདེ་བསྐྲུན་ཐབས་དང་གོ་ལའི་ཚ་དྲོད་འཕེལ་བཞིན་པས་ཁོར་ཡུག་ཛ་དྲག་ཇེ་ཆེར་འགྲོ་བཞིན་པའི་ཐུགས་འཚབ་ཀྱི་བཀའ་སློབ་སྩལ་སོང་བ་མ་ཟད་ད་དུང་མང་ཚོགས་ཀྱིས་དྲི་བ་ཞུས་པའི་ཁྲོད་ཁྱིམ་མཚེས་དང་འབྲེལ་བ་ཡག་པོ་མེད་པར་བདེ་སྐྱིད་ཡོང་ཐབས་མེད་པ་གསུངས་གསལ་རྒྱ་གར་ངོས་ནས་རྒྱ་ནག་དང་འབྲེལ་བ་བཟང་དུ་གཏང་ཆེད་དུ་གང་གནང་དགོས་པ་གཟིགས་སམ་ཞེས་བཀའ་འདྲི་ཞུས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོར་འཕྲད་བཞིན་པའི་དཀའ་ངལ་མང་ཆེ་བ་ནི་མི་རིགས་དང་རྒྱལ་ཁབ་དེ་བཞིན་ཆོས་ལུགས་སོགས་དབྱེ་བ་ཕྱེ་ནས་རིམ་པ་གཉིས་པའི་ཐོག་ནས་བསམ་བློ་གཏང་རྒྱུ་མང་དྲགས་པའི་དབང་གིས་ཡོང་གི་ཡོད་པ་དང། དཀའ་ངལ་དེ་དག་ལ་གདོང་ལེན་གྱི་གཉེན་པོ་བསྟེན་སྟངས་གཙོ་བོ་ནི། འཛམ་གླིང་འདིའི་ནང་གི་མི་དུང་ཕྱུར་བདུན་ཅུ་པོ་ཚང་མ་མི་ཡིན་པ་གཅིག་པ་ཡིན་པའི་འདུ་ཤེས་འཛིན་དགོས་གལ་ཡིན་པའི་ལམ་སྟོན་མཛད་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་འདིའི་རྒྱལ་ས་ལྡི་ལི་ནང་གི་མཛད་འཕྲིན་ཁྲོད། གཞན་ཡང་ཕྱི་ཚེས་བདུན་ཉིན་རྒྱ་གར་རྒྱལ་ཡོངས་ནང་ཚན་རིག་དང་སྒྱུ་རྩལ་ཐོག་ལ་ཆེ་མཐོང་ལྡན་པའི་ཤེས་ཡོན་བསྟི་གནས་ཁང་རྩེ་ཕུད་གྲས་ཡིན་པ་སེནྟ་སྟི་ཕིན་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་བརྒྱ་དང་སུམ་ཅུ་སོ་བདུན་འཁོར་བའི་དུས་ཆེན་མཛད་སྒོའི་སྟེང་དགེ་ལས་སློབ་མ་རྣམས་ལ་ཤེས་ཡོན་དང་གཞན་ཕན་བྱམས་བརྩེའི་བློ་ཟུང་དུ་འབྲེལ་བའི་ཐོག་ནས་དུས་རབས་ཉེར་གཅིག་པའི་མི་ཞིག་བྱ་དགོས་པའི་ལམ་སྟོན་བཀའ་སློབ་སྩལ་བ་དང། དེ་བཞིན་ད་དུང་འདི་གར་གནས་འཁོད་རྒྱ་གར་གཞུང་གི་ཆེས་མཐོའི་དཔོན་རིགས་དང་ལས་བྱེད་ཟུར་པ། གཞན་ཡང་མང་ཚོགས་བརྒྱ་སྐོར་ཁ་ཤས་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་བཀའ་དྲིན་སྩལ་ཡོད་པ་རེད། རྒྱལ་ས་ལྡི་ལི་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་ནོར་བཟང་གིས།
Google དྲ་རྒྱའི་འཚོལ་ཞིབ་ཚོང་ལས་ཁང་གི་འགན་འཛིན་པ་སྐུ་ཞབས་སུན་དར་པི་ཆཱ་གིས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཁྲིམས་ཞིབ་ཚོགས་ཆུང་གི་སར Google གྱིས་ཚོང་ལས་གཉེར་ཕྱོགས་ཀྱི་སྐོར་ལ་གསན་ཞིབ་གནང་བའི་སྐབས་དེ་ལ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཡུ་གུར་བའི་ཚོགས་པ་ཁག་གིས Google གྱིས་རྒྱ་ནག་གི་ནང་ལ་དྲ་རྒྱའི་འཚོལ་ཞིབ་ལས་དོན་མཉེན་ཆས་ཤིག་སྤེལ་འཆར་ཡོད་པ་འདི་ཕྱིར་བསྡུ་བྱེད་དགོས་པའི་དགོས་འདུན་བཏོན་ཡོད་པའི་སྐོར་ལ་སོན་དབྱངས་འཛོམས་ལགས་ནས་ས་གནས་ནས་བསྐྱོད་དེ་གནས་ཚུལ་སྤེལ་བ་དེ་གཟིགས་རོགས་གནང།
Google འཚོལ་ཞིབ་དྲ་རྒྱ་ནི་འཛམ་གླིང་ནང་འཚོལ་ཞིབ་དྲ་རྒྱའི་གླེང་སྟེགས་བརྒྱ་ཆ་བདུན་ཅུ་ཟིན་གྱི་ཡོད་ལ། འཚོལ་ཞིབ་དྲ་རྒྱའམ Search Engine ནི་དྲ་རྒྱའི་རང་དབང་ཡོད་པའི་ཡུལ་ལུང་དུ་འཛད་སྤྱོད་པར་ཉིན་རེ་ཉིན་རེ་བྱེད་སྒོ་སྟེ་ཅ་ལག་ཉོ་རྒྱུ་དང་ལམ་འཚོལ་རྒྱུ་སོགས་བེད་སྤྱོད་ཆེན་པོ་ཡོད་པ་རེད། Google ཚོང་ལས་ཁང་གི་འཚོལ་ཞིབ་དྲ་རྒྱ་དང YouTube དང Gmail དྲ་རྒྱ་རྣམས་མི་ས་ཡ་མང་པོས་བེད་སྤྱོད་བྱེད་བཞིན་ཡོད་པ་མ་ཟད། དྲ་རྒྱའི་སྟེང་གནས་ཚུལ་འཇོག་སྟངས་ཀྱིས་འཛད་སྤྱོད་པའམ་འོས་འཕེན་པའི་བསམ་བློ་དང་ངོས་འཛིན་ལ་ཤུགས་རྐྱེན་གཏོང་གི་ཡོད་པར་བརྟེན། གཟའ་མིག་དམར་ཉིན་ཨ་རིའི་གྲོས་ཚོགས་འོག་མའི་ཁྲིམས་ལུགས་ཚོགས་ཆུང་གིས། ཨ་མི་རི་ཀའི་འཚོལ་ཞིབ་དྲ་རྒྱ་དེའི་འགན་འཛིན་འབོད་འགུག་གིས་འཚོལ་ཞིབ་དྲ་རྒྱར་ཨ་རིའི་ཆབ་སྲིད་ཚོགས་པར་ཕྱོགས་སུ་ལྷུང་བའི་སྒོ་ནས་གནས་ཚུལ་བཀོད་ཀྱི་ཡོད་མིན་དྲི་བ་བཏང་སོང་ལ། ཨ་རིའི་ནང། མི་རིགས་འདྲ་མིན་ཡོད་པ་ལྟར་དུ་དྲ་ཐོག་ཏུ་དེ་མཚུངས་རྩིས་བརྒྱབ་སྟེ་གནས་ཚུལ་བཀོད་ཀྱི་ཡོད་པའི་སྐོར་དྲི་བ་བཏང་པའི་སྐབས་སུ། Google གྱི་འགན་འཛིན་སུན་དར་པི་ཆཱ་ཡིས་ཨ་མི་རི་ཀའི་ཁྲིམས་དང་མཐུན་པའི་སྒོ་ནས་གནས་ཚུལ་སྤེལ་བ་དང་གནས་ཚུལ་གསར་བ་ཐོན་རིམ་བཞིན་དུ་སྤྱང་གྲུང་བྱས་ཏེ་ཚོད་འཛིན་བྱེད་བཞིན་ཡོད་ཅེས་གསུངས་སོང། we are in general always looking to see how best it's part of our core mission།
Google ཚོང་ལས་ཁང་ལ་ཆ་མཚོན་ན་རྒྱ་ནག་ནང་དྲ་རྒྱའི་ཁྲོམ་ར་རྒྱ་ཆེན་པོ་ཡོད་པ་དེ་སྣང་མེད་གཏོང་ཐབས་མེད་པ་མ་ཟད་རྒྱ་ནག་གཞུང་གིས་གནས་ཚུལ་བཀག་སྡོམ་གྱི་ལངས་ཕྱོགས་དང་ལག་ལེན་ལ་སྟབས་བསྟུན་གྱིས་སླར་ཡང་རྒྱ་ནག་ནང་ཚོང་འབྲེལ་བྱེད་འཆར་ཡོད་པ་གཙོ་བོ་ནི Dragon Fly ཟེར་བའི་མཉེན་ཆས་བཟོ་རྒྱུའི་འཆར་གཞི་ཡོད་པ་དེ་ཟླ་བ་ཁ་ཤས་སྔོན་ནས་གནས་ཚུལ་ཐོན་རིམ་བཞིན་དུ་ངོ་རྒོལ་ལས་འགུལ་སྤེལ་ཡོད། རྒྱ་ནག་ནང་བཀོལ་སྤྱོད་བྱས་པའི་འཚོལ་ཞིབ་དྲ་རྒྱ Baidu དང་བསྡུར་ན Google གྱི་ཚོང་རྫས་རྣམས་འགྲན་ཟླ་བྲལ་བ་ཡིན་པ་ཨ་རིའི་གསར་ལམ་ཁག་ཏུ་བཤད་འདུག། འོན་ཀྱང་བློ་འཚབ་བྱེད་རྒྱུའི་གནད་དོན་གཙོ་བོ་ནི་ཚོང་ལས་ཁང་གིས་རྒྱ་ནག་གཞུང་ལ་ཞབས་ཞུ་བྱེད་འཆར་ཡོད་པ། དབྱེ་ཞིབ་པས་ཚོད་དཔག་བྱེད་བཞིན་ཡོད་ལ་བོད་དོན་ལས་འགུལ་བ་དང་ཡུ་གུར་བ་ལས་འགུལ་བ་ཁག་ཅིག་གིས། ཉན་ཞིབ་ཚོགས་ཁང་གི་ཕྱི་ལ Google གིས་རྒྱ་ནག་ཏུ་གནས་ཚུལ་བཀག་སྡོམ་བྱེད་རྒྱུ་མེད་པའི་ལས་འགུལ་སྤེལ་སོང། བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རྡོ་རྗེ་ཚེ་བརྟན་ལགས་ཀྱིས་ལས་འཆར་དེ་ལ་བློ་འཚབ་བསྟན་གྱི་འདུག།
སང་ང་ཚོའི་གི་ལས་འགུལ་གི་དམིགས་ཡུལ་གཙོ་བོ་དེ་ཨ་ནི Google ལ་ཁོ་རང་ཚོའི་གི་ད་ལྟ་ལས་གཞི Project Dragonfly དེ་མཚམས་འཇོག་བྱེད་དགོས་ཡོད། ཨ་ནི་དེ་རིང་འདིར་ང་ཚོ་ལས་འགུལ་སྤེལ་བ་མ་ཟད་དེ་རིང་རྒྱལ་སྤྱིའི་གི་ཨ་ནི་འགྲོ་བ་མིའི་ཐོབ་ཐང་དང་དེ་ག་ནང་བཞིན་གཞུང་འབྲེལ་མ་ཡིན་པ་ཚོགས་པ་དྲུག་ཅུ་ལྷག་གི་ཨ་ནི Google གི་ད་ལྟ་ཁོ་རང་གཙོ་འཛིན་ཁོ་རང་རང་ལ་ཡིག་ང་ཚོ་ཡི་གེ་བཏང་ཚར་བ་རེད། དེ་དང་མཉམ་དུ་དེ་རིང་འདིའི་རང་སླད་ཆེད་ཁོ་རང་ནང་ལོགས་ལ་ཉན་ཞིབ་བྱེད་ཀྱི་ཡོད་ཙང་ཨ་ནི་འདིའི་གསར་འགོད་ཚང་མ་འགྲམ་ལ་གསར་འགོད་གསལ་བསྒྲགས་དང་མཉམ་དུ་བྱེད་པའི་ཐོག་ནས་དེ་རིང་འདིའི་ང་ཚོ་འདིར་བཅར་བ་ཡིན།
དམིགས་བསལ་བོད་དང་འབྲེལ་བའི་གནས་ཚུལ་བཀག་སྡོམ་ཇི་ལྟར་བྱེད་རྒྱུའི་སྐོར་རྡོ་རྗེ་ཚེ་བརྟན་ལགས་ཀྱིས་མུ་མཐུད་ནས་གསུངས་སོང།
ད Project Dragonfly ལབ་ཡག་དེ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ལབ་ན Google གྱི་ཨ་ནི་རྒྱ་ནག་ནང་ལོགས་ལ་དྲ་རྒྱ་ཅིག་ཁྱབ་སྤེལ་བྱས་དྲ་རྒྱ་དེའི་ནང་ལོགས་ལ་དཔེར་བཞག་ན་བོད་དོན་སྐོར་ལ་གལ་སྲིད་བྲིས་པ་ཡིན་ན་ད་ནི་རྒྱལ་སྤྱིའི་ནང་ལོགས་ལ Google ནང་ག་རེ་བྲིས་ནའང་རྙེད་ཐུབ་དགོས་དཔེར་བཞག་ན་སྐྱབས་མགོན་རིན་པོ་ཆེ་སྐོར་ལ་ཡིན་ན་བོད་པའི་གི་ལྟ་ཐུབ་ཀྱི་མ་རེད་ཡང་ནང་བཞིན་དམངས་གཙོ་སྐོར་ལ་ལྟ་ཐུབ་ཀྱི་མ་རེད།